དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་ཁུལ་གྱི་འཚམས་གཟིགས་ཁག་ལེགས་གྲུབ་ཟིན་ནས་ཕྱི་ཚེས་དྲུག་གི་ཉིན་གྱི་སྔ་དྲོར་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་བང་ག་ལུ་རུ་ཡི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་གྱིས་གྲོང་ཁྱེར་དེའི་ནང་ཡོད་པའི་གི Mount Carmel མཐོ་སློབ་ཀྱི་དགེ་སློབ་སློབ་ཕྲུག་རྣམས་ལ་བོད་མཐོ་སྒང་གི་གལ་གནད་སྐོར་བཀའ་སློབ་གསུང་བཤད་གནང་བའི་སྐབས་བོད་ལ་འཛམ་གླིང་གི་ཡང་སྟེང་ཞེས་འབོད་ཀྱི་ཡོད་པ་ལྟར། བོད་ཀྱི་ཁོར་ཡུག་དང་གནམ་གཤིས། ས་དགེ་ཁག་ལ་གལ་འགངས་ཆེན་པོ་ཡིན་སྐོར་ནན་བརྗོད་གནང་བ་དང་ཆབས་ཅིག་འཕགས་བོད་གཉིས་བར་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་ལོ་ངོ་སྟོང་ཕྲག་མང་པོ་ཡི་རིང་ལ་འབྲེལ་བ་རྒྱུན་རིང་ཡོད་པ་དང་དེ་ཡི་ཁོངས་སུ་ཡུལ་གྲུ་གཉིས་བར་གྱི་ཆོས་དང་རིག་གཞུང། ས་དགེ་ཆགས་སྟངས་སོགས་ཚུད་ཡོད་སྐོར་གསུངས་ཡོད་པ་རེད།

ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་འགྲོ་བ་མི་ཡི་ཐོབ་ཐང་དང་དམངས་གཙོ་ནི་ཡུལ་དེའི་ཕྱི་འབྲེལ་སྲིད་ཇུས་ཀྱི་ལྡེ་མིག་ལྟ་བུར་གལ་ཆེ་བརྩི་གི་ཡོད་སྐོར་གསུངས་ཡོད་པ་རེད་འདུག་ཡང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་འགྲོ་བ་མི་ཡི་ཐོབ་ཐང་གི་འགན་འཛིན་ལྕམ་ཝེ་རོ་ནི་ཁཱ་གིས་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་ཅེག་གི་གཞུང་འཛིན་དང་ཞི་བའི་མི་དམངས་ཀྱི་ནུས་པ་ཡི་ཐོག་ནས་ཐེ་ཇུས་ཡོད་པ་སོགས་གསུངས་ཡོད་འདུག། ཡང་ཁོང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་འཛིན་གྱིས་བསམ་མཐུན་པའི་གི་རང་དབང་ལྡན་པའི་གི་རྒྱལ་ཁབ་ཁག་གི་མཉམ་དུ་འཛམ་གླིང་གི་ནང་ལ་སྒེར་གཅོད་དབང་འཛིན་རིང་ལུགས་པ་ཚོ་གིས་འགྲོ་བ་མི་ཡི་ཐོབ་ཐང་རྩི་མེད་རྡོག་རོལ་གཏོང་བཞིན་ཡོད་པ་ཁག་མཚམས་འཇོག་དགོས་པའི་གི་དགོས་འདུན་བཏོན་གནང་ཡོད་པ་དང། ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་འགྲོ་བ་མི་ཡི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ས་གནས་ཁག་དང་ཞི་བའི་མི་མང་གི་ཚོགས་སྡེ་ཁག་ལ་རྒྱབ་སྐྱོར་ཆ་ཚང་གནང་གི་ཡོད་སྐོར་གསུངས་ཡོད་པ་རེད་འདུག། ཡང་སྐབས་དེ་དུས་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མིའི་བདེན་དོན་འཐབ་རྩོད་ལ་རྒྱབ་སྐྱོར་འགྱུར་མེད་བརྟན་པོ་གནང་བ་དང། འཛམ་གླིང་ནང་གི་སྒེར་གཅོད་དབང་འཛིན་པ་ཡི་གཞུང་འཛིན་ཁག་ལ་ཁ་གཏད་གཅོག་རྒྱུ་ཡི་གོ་ལ་ཡི་དབུ་ཁྲིད་ཀྱི་ཐུགས་འགན་བཞེས་བཞིན་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ནི་ཡུལ་དེ་ཡི་ཕྱི་འབྲེལ་སྲིད་ཇུས་ཀྱི་རྩ་དོན་གལ་ཆེར་བརྩི་གི་ཡོད་པར་ཐུགས་རྗེ་ཆེ་ཞུས་ཡོད་འདུག།

བོད་མིའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལྗགས་ལུང་དང་མཇལ་ཁ་བསྩལ་གནང་ཡོད་པ་རེད་འདུག་དེ་ཡང་ལོ་རྒྱུས་ཐོག་ནས་ནང་པའི་ཆོས་ཀྱི་རྗེས་འཇུག་ཧ་ཅང་དཀོན་པོ་ཡིན་པའི་ཀྱི་གླིང་ཆེན་ཨ་ཧྥེ་རི་ཀ་ཡི་ནང་དུ། ཉེ་རབས་ནས་བཟུང་འཕགས་པ་གནས་བརྟན་པའི་ཀྱི་ཆོས་བརྒྱུད་དང་རྒྱ་ནག་གི་ནང་བསྟན་སོགས་གང་འཚམ་དར་ཁྱབ་འགྲོ་བཞིན་ཡོད་པ་དང་མཚུངས་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་ཡང་བྱུང་བཞིན་ཡོད་པ་རེད། ཨ་ཧྥེ་རི་ཀ་ཡི་ཀོང་གོ་རྒྱལ་ཁབ་ཀྱི་ནང་གི་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང་ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གི་རྗེས་འཇུག་པ་སློབ་མ་ཨ་དཀོན་རིན་པོ་ཆེ་ཡི་ཆོས་ཚོགས་ནས་ཡིན་པའི་གི་བོད་བརྒྱུད་ནང་ཆོས་ཉམས་ལེན་གནང་མཁན་གྱི་ཀོང་གོ་རྒྱལ་ཁབ་ནང་གི་མི་སྣ་ཕོ་མོ་བཅུ་ཐམ་པ་ལ་ཕྱི་ཟླ་གཉིས་པའི་ཚེས་བདུན་གྱི་ཉིན་བོད་མིའི་དབུ་ཁྲིད་གོང་ས་རྒྱ་བོད་རིན་པོ་ཆེ་མཆོག་གིས་བཞུགས་སྒར་ཕོ་བྲང་དུ་མཇལ་ཁ་གནང་སྟེ་སྤྱན་རས་གཟིགས་དང་རྗེ་བཙུན་འཇམ་དཔལ་དབྱངས།

མཚམས་འདིར་ཚེ་དབང་ནོར་བུ་ལགས་ཀྱིས་ཕྱོགས་བསྒྲིགས་བྱས་པའི་དམིགས་བསལ་གསར་འགྱུར་ཞིག་ལ་ཉན་རོགས། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་རྒྱལ་མཚམས་བརྒལ་ནས་རྒྱ་ནག་གཞུང་གིས་དྲག་གནོན་བྱེད་བཞིན་ཡོད་པའི་སྐོར་གྱི་སྙན་ཐོ་གསར་པ་ཞིག་བཏོན་གདའ། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི Press Club of India ཟེར་བའི་རྒྱ་གར་གྱི་གསར་འགོད་ལྷན་ཚོགས་ཀྱི་ཚོགས་ཁང་ཆེན་མོའི་ནང་ད་རེས་སྤྱི་ཟླ་གཉིས་པའི་ཚེས་དྲུག་ཉིན་གྱི་དགོང་དྲོ་ཆུ་ཚོད་གསུམ་པ་ནས་བཞི་བའི་བར་དུས་ཡུན་ཆུ་ཚོད་གཅིག་ལྷག་གི་རིང་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་རྒྱ་ནག་གཞུང་གི་བཙན་བཙོག་བོད་མིའི་སྤྱི་ཚོགས་ནང་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་བཞིན་པའི་སྐོར་གྱི་སྙན་ཐོ་ཞིག་བཏོན་གནང་སྟེ་གསར་འགོད་གསལ་བསྒྲགས་གནང་གདའ། དེ་ནས་ད་རེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་བཏོན་པའི་སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་ཁྲོད་ཀྱི་བོད་མི་ལ་དྲག་གནོན་མཛད་བཞིན་པའི་སྐོར་གྱི་གནས་ཚུལ་དུ་ཉམས་ཞིབ་གནང་སྟེ་ཐེར་འདོན་མཛད་པ་དེ་ནི་ཐོག་མ་དེ་ཆགས་བཞིན་ཡོད་པ་དང། སྙན་ཐོ་དེའི་ནང་ནང་དོན་གཙོ་བོ་ག་རེ་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་ངག་དབང་ལུང་རྟོགས་ལགས་ཀྱིས་ང་ཚོའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། Findings། གཙོ་བོ་དེ་ཚོ་ག་འདྲ་རེད་ལབ་པ་ཡིན་ན་ད་ང་ཚོ་གིས་གནས་ཚུལ་འདི་འདི་གི་སྒང་ལ་ཞིབ་འཇུག་བྱེད་སྟངས་བྱེད་ལུགས་བྱེད་རོགས་ལ་དང་པོ་འདི་ལ་ང་ཚོ་གི་རྒྱལ་མཚམས་ནས་བརྒལ་བའི་གཉའ་གནོན་བྱུང་མྱོང་འགྱོག་གི་བོད་མི་མང་པོ་ཞིག་ཐུག་ཨ་འདི་ཚོ་རྩ་ནས་ཨིན་སྐད་ནང་ཞུ་ན Testimony ལེན་དེ་ཚོ་གི་བརྒྱུད་ནས Findings ཅིག་རྙེད་ཀྱི་འདུག་ལ། དེ་ཚོ་གི Findings མང་ཆེ་བ་འདི་ག་འདྲ་རེད་ལབ་ན་ད་བོད་ནང་ལོགས་ལ་ཡོད་པའི་བོད་མི་ཡི་གི་སྤུན་ཀྱག་ཡང་མིན་ན་ཕྲུ་གུ་དེ་འདྲའི་བཙན་བྱོལ་ལ་ཡོད་པ་ཡིན་ན་བཙན་བྱོལ་ལ་ཡོད་པ་བྱས་བཙན་བྱོལ་གྱི་སླབ་གྲ་ཁག་ལ་འགྲོ་གི་ཡོད་པ་ཡིན་པ་དང་དེ་མིན་ཡང་མིན་ན་ཨ་ནི་ཚོགས་པ་ཁག་ལ་བོད་དོན་ལས་འགུལ་ལ་ཞུགས་བ་དང་ཡང་མིན་ན་བོད་གཞུང་ལ་ཕྱག་ལས་གནང་བ་དེ་འདྲ་ཡོད་བ་ཡིན་ན་བོད་ནང་ལོགས་ཀྱི་སྤུན་ཀྱག་ཚོ་ལ་གནོན་ཤུགས་དང་ཉེན་བརྡ་དང་དེ་འདྲའི་བརྒྱུད་ནས་འབྲེལ་བ་གཅོད་ཡ་ལ་སོགས་པ་འབྲེལ་བ་གཅོད་བཅུག་ཡ་འབྲེལ་བ་རང་འཇག་བཟོ་དགོས་ན་དེ་ནས་མར་ལས་འགུལ་ནས་མར་ཐོན་བཅུག་ཡ་ལས་འགུལ་ནས་མར་ཐོན་དུས་ཨ་ནི་ད་གང་ཟག་སུ་དང་སུ་ཡིན་ནས་ལོ་མང་པོ་ཅིག་ད་གལ་སྲིད་གཞུང་ལ་ཕྱག་ལས། བྱེད་དུས་ནས་རེད། དེ་མིན་གྱི་ཚོགས་པ་ཁག་ལ་ལས་ཀ་བྱེད་དུས་ནས། དེ་འདྲའི་ཐོབ་ཀྱང་མིན་པའི་དེ་འདྲ་སོ་སོ་མི་ཚེ་ལ་དོ་ཕོག་དེ། དེ་འདྲའི་གི་ཡང findings མང་པོ་ཞིག་སླེབས་ཡོང་གི་འདུག་པ་ལ། དེ་མིན་གྱི་ཡང་སོ་པ་ཡི་བརྒྱུད་ནས་རྒྱ་གར་ལ་སོ་པ་བཏང་ཡ་ལ་སོགས་པ་སོ་པ་བཏང་ནས་གནས་ཚུལ་མང་པོ་ཞིག་བསྡུ་བཅུག་ཡ་ལ་སོགས་པ་དང་གནས་ཚུལ་མཁོ་སྒྲུབ་བྱས espionage མང་པོ་ཞིག་བྱས་ནས་གནས་ཚུལ་ཡར་ལེན་གནས་ཚུལ་དེ་ཚོ་བེད་སྤྱོད་ལོག་པ་བྱས་ནས་ད་ཅི་ནང་འདྲ་ཉེན་བརྡ་བཏང་ཡ་དང་གནོན་ཤུགས་སྤྲད་ཡ་ལ་སོགས་པ་ལ་བེད་སྤྱོད་བྱས་པ་དེ་དང་ཚོགས་པའི primary findings ནང་ལོགས་ལ་དེ་ནང་ལོགས་སླེབས་ཡོང་བ་མང་པོ་ཞིག་ཡོད་ལ།

དངུལ་བསྐུར་ཡ་ཙམ་བྱས་ལ་ཁོ་རང་ཚོ་གི་སློབ་སྦྱོང་ལ་ཐུག་ཤོར་འགྲོ་ཡ་ད་དེ་ནས་དཀའ་ངལ་དུ་ད་ང་ཚོ་སྐྱེས་མ་ནས་ཁོ་བོ་ར་ལ་ད་འོང་ནས་ནས་བྱུང་བྱུང་གཉིས་ཀྱི Normalize བྱ་བ་སོང་ཙང་ད་འདི་གི་ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་དུས་ད་བོད་དོན་ལས་འགུལ་ལ་དོ་ཕོག་བྱུང་ཡ་ད་བོད་དོན་ལས་འགུལ་རྒྱ་ཆེན་པོ་བསམ་བཏང་དུས་བོད Tibetan Movement ལ་ད Sabotage བྱས་ད Undermine བྱས་གི་ཐབས་ཤེས་སྒྲོག་བྱེད་རེད་དོ་ཨ་ལ་འདི་དེ་དཔེ་ཛ་དྲག་པོ་ཆགས་ཡོང་གི།
ད་རེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་བོད་ཀྱི་བསྟི་གནས་ཁང་གིས་རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་བཞིན་པའི་སྐོར་གྱི་སྙན་ཐོ་ཞིག་བཏོན་གནང་བའི་གསར་འགོད་གསལ་བསྒྲགས་གནང་བའི་སྐབས་སུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་ངག་དབང་ལུང་རྟོགས་ལགས་ཀྱིས་ངོ་སྤྲོད་གཏམ་བཤད་གནང་བ་དང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་སྙན་ཐོ་དེ་བཏོན་དགོས་དོན་དང་དེའི་རྒྱབ་ལྗོངས་སྐོར་དང།

དེ་བཞིན་སྙན་ཐོ་དེའི་ཐོག་ནས་རྒྱ་ནག་གི་སྲིད་དབང་གཅིག་སྡུད་རིང་ལུགས་པས་ལག་བསྟར་མཛད་བཞིན་པའི་སྲིད་ཇུས་དེའི་ཐོག་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལ་ཡང་ཤུགས་རྐྱེན་ངན་པ་ཐེབས་སྲིད་པ་ཞིག་ཡིན་པའི་གསར་འགོད་གསལ་བསྒྲགས་གནང་སྐབས་ཉེན་བརྡ་གཏོང་བ་དང། དེ་ནས་དེ་རྗེས་དྲི་བ་དྲིས་ལན་བཅས་གནང་གདའ། དེ་ནས་ཡང་སྙན་ཐོ་དེའི་སྐོར་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུང་དོན་ལ། ཨ་ནི་ད་རེས་སྙན་ཐོ་འདི་ཐོན་པ་རེད་ད་སྙན་ཐོ་འདི་གི་ད་ག་རེ་ཟེར་དམིགས་ཡུལ་འདྲ་བོ་དེ་མ་འོང་བ་ལ་ཨ་ནི་རྒྱལ་སྤྱིའི་སྟེང་ནས་དེ་ལ་དོ་སྣང་བྱེད་ཡ་དང་ལྷག་པར་དུ་ད་རྒྱལ་ཁབ་སོ་སོ་ལ་ཡོད་ཡ་གི་བོད་པ་དེ་ཚོ་གི་སོ་སོ་གི་རྒྱལ་ཁབ་གི་ཨ་ནི་ཅིག་རྒྱུད་ལམ་ཁག་དང་ཐབས་ལམ་ག་རེ་ཡོད་ན་དེ་བེད་སྤྱོད་བྱས་ནས་ཨ་ནི་སོ་སོ་གནས་ཡུལ་གི་གཞུང་དེ་ལ་ཡར་སྐུལ་ཞིབ་བྱེད་ཡ་དང།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་མུ་མཐུད་ནས་ཉན་རོགས་ཞུ། ཡང་ཐའེ་ཝན་གྱི་མཐུན་ཕྱོགས་རྒྱལ་ཁབ་གྷོ་ཊེ་མ་ལ་གིས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱ་རྒྱུར་བསམ་བློ་གཏོང་བཞིན་ཡོད་པའི་སྐོར་བཤད་ཡོད་པ་དང་རྒྱ་ནག་གི་ཕྱོགས་ནས་གལ་སྲིད་རྒྱ་ནག་མཉམ་དུ་འབྲེལ་བ་བྱ་འདོད་ཡོད་པའི་ཚེ་ཐའེ་ཝན་དང་གཞུང་འབྲེལ་གྱི་འབྲེལ་བ་བཅད་དགོས་པ་བཤད་ཡོད་པ་རེད་འདུག། དེ་ཡི་སྐོར་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་གལ་སྲིད་རྒྱལ་ཁབ་དེ་གིས་རྒྱ་ནག་དང་མཉམ་དུ་འབྲེལ་བ་བྱ་འདོད་ཡོད་ན། རྒྱ་ནག་གཅིག་ཞེས་པའི་གི་རྩ་འཛིན་གྱི་སྲིད་ཇུས་གཞིར་བཟུང་བའི་གི་ཐོག་ནས་སྔོན་ལ་ཐའེ་ཝན་དང་གཞུང་འབྲེལ་འབྲེལ་བ་བཅད་དགོས་པ་རེད་ཅེས་སོགས་བཤད་ཡོད་པ་རེད་འདུག་ཡང་ཉེ་བའི་ཆར་རྒྱ་གར་ནང་གི ORF ཞེས་པའི་ཉམས་ཞིབ་ཐེབས་རྩ་གིས་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་གི་སྙན་ཐོ་ནང་ལྟ་བ་ཡིན་ན། ཨེ་ཤི་ཡ་ཡི་རྒྱལ་ཁབ་ཆེན་པོ་རྒྱ་གར་དང་རྒྱ་ནག་བར་གྱི་ཛ་དྲག་གི་གནད་དོན་མུ་མཐུད་ནས་གནས་བཞིན་ཡོད་པའི་གི་སྐབས་སུ། རྒྱ་གར་གྱི་གཞོན་སྐྱེས་ཚོ་གིས་རྒྱ་ནག་ལས་ཨ་མི་རི་ཀ་ལ་དགའ་མོས་བྱེད་ཤུགས་ཆེ་རུ་འགྲོ་བཞིན་ཡོད་པའི་གནས་ཚུལ་ཐོན་ཡོད་འདུག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོ་ཡི་ལོ་གསར་སླེབས་ལ་ཉེ་བའི་གི་དུས་སྐབས་དང་བསྟུན་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ལ་དྭགས་ས་གནས་ཀྱི་བོད་མི་ཁག་ཅིག་ལ་ས་གནས་སུ་སྔོན་མར་ལོ་གསར་སྲུང་བརྩི་གང་འདྲ་བགྱིད་ཀྱི་ཡོད་པ་དང་དེ་ལ་འགྱུར་བ་ཅི་འདྲ་ཐེབས་ཡོད་སྐོར་སོགས་ཀྱི་བཀའ་འདྲི་བགྱིས་ཡོད་པས།

ས་ཕྱོགས་ག་བ་ལ་ང་ཚོ་སྤུན་ཕ་མ་སྤུན་མཆེད་རེད་དེ་ནི་ད་ང་ཚོ་དགོན་པ་འདྲ་བོ་ཚར་བྱུང་ཆ་ཡག་པོ་བྱུང་ན་དེ་ནི་ཕྱི་ལོགས་ཁག་ལ་བཞུགས་པའི་གི་གདན་ས་ཁག་བཞུགས་པའི་གི་དགེ་འདུན་པ་རེད་དེ་ནི་གཙོ་བོ་དབུ་བླ་རིན་པོ་ཆེ་རྣམ་པ་རེད་ཚང་མ་ཨ་ནི་ལོ་གསར་སྐབས་དུ་ལ་ངེས་པར་དུ་འཛོམས་ནས་དེ་ནི་དེ་ལ་ཨ་ནི་སྲུང་བརྩི་དཔེ་མི་སྲིད་གི་གྲ་རྒྱས་པ་བྱེད་ཀྱི་ཡོད་རེད་མ་ཚད་ང་ཚོ་གི་དེ་ནི་དེ་ལོ་གསར་གི་ཚེས་པ་གཅིག་ཉིན་མོ་ཡིན་ན་དེ་ནས་ད་གཞིས་ཆགས་ཁག་གི་མི་དེ་ཚོ་རིན་པོ་ཆེ་སྐུ་མདུན་བཅར་ཡག་རེད་དེ་ནས་ཡང། ཚང་མ་དེ་ལ་འཛོམས་འཛོམས་བྱས་ནས་དེ་ནས་དེ་འདྲ་བྱས་ནས་གནང་གི་ཡོད་རེད་ལ། སྤྱིར་རྒྱ་གར་རྒྱལ་ཁབ་ནང་གི་བོད་པའི་བཙན་བྱོལ་སྤྱི་ཚོགས་ཀྱི་ཁྲོད་ལ་དྭགས་ས་གནས་དེ་བཞིན་བོད་མི་མི་འབོར་མང་དུ་འགྲོ་བཞིན་ཡོད་པའི་གི་གྲས་ཤིག་ཡིན་པ་རེད་འདུག། ཡང་རྒྱ་གར་ལྷོ་ཕྱོགས་བྷེ་ལ་ཀོ་པི་གི་ཁོངས་ཀྱི་བོད་མི་རྣམས་ནི་ལོ་གསར་གྱི་གྲ་སྒྲིག་ལས་དོན་འདྲ་མིན་གཉེར་བཞིན་ཡོད་པ་རེད་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་བྷེ་ལ་ཀོ་པིའི་ལུགས་བསམ་གྱི་གྲོང་དང་པོ་ཡི་ནང་གནས་སྡོད་བྱེད་མཁན་བཀྲ་ཤིས་ལགས་ཀྱིས་རང་གི་ཁྱིམ་མི་ཉེ་རིང་དང་རྒྱ་གར་ལས་མི་བཅས་ཁྱོན་བསྡོམས་མི་གྲངས་བཅུ་ཙམ་ཞིག་ནས།

ང་ལ་ལོ་གསར་མཁོ་ཆས་ཟེར་ནས་འདི། རྩེ་སྒྲོ་བྱས། ཨེ་ནི། སྤོས་གཞོང་བྱས་ཨེ་ནི། འབོ། ཨེ་ནི་ང་ཚོའི་ཤིང་འབྲས་ལེགས་རོ། ད་རྒྱ་གར་སྐད་བྲིས། ཨེ་འདི་ནི་མ་ཎི་ལག་འཁོར་བྱས། ཨེ་འདི་ནི། མཆོད་མེ་བྱས་ཨེ་ནི་ལུག་མགོ་བྱས། ཨེ་ནི་ད། བོད་སོག་འོན་ཆོས་བྱས་ཨེ་ནི་སྒོ་ཡོལ་བྱས། ཨེ་འདི་འདྲས། ཨེ་ནི་ང་ཚོའི་གི། གྲུམ་སྟན། འདི་འདྲས་དང། ཨེ་ནི་ཙག་གི་ཙིག་གི་ཏིག་ཙིག་ཡོད། ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་ལྕམ་ཇེ་ནེད་ཡེ་ལིན་ལགས་རྒྱ་ནག་གི་རྒྱལ་ས་པེ་ཅིང་གི་ནང་ལ་ཆེད་ཕེབས་ཀྱིས་རྒྱ་ནག་གི་སྲིད་བློན་གཞོན་པ་ཧོ་ལི་ཧྥེ་དང་བཀའ་མོལ་གནང་བའི་སྐབས་སུ། རྒྱ་ནག་གི་ངོས་ནས་ཨ་མི་རི་ཀ་གིས་ཡུལ་དེའི་ནང་ལ་མ་རྩ་འཛུགས་རྒྱུ་ཡི་ཐོག་ལ་དམ་བསྒྲགས་དང་དངོས་ཟོག་ལ་དཔྱ་ཁྲལ་འགེལ་རྒྱུ། དེ་བཞིན་དཔལ་འབྱོར་གྱི་ཉེས་ཆད་བཀལ་རྒྱུ་དེ་དག་ལ་སེམས་འཚབ་ཡོད་ལུགས་གླེང་སློང་བྱས་ཡོད་སྐོར་རྒྱ་ནག་གི་དངུལ་རྩིས་ལས་ཁུངས་ཀྱིས་རེས་གཟའ་མིག་དམར་ཡི་ཉིན་བརྗོད་ཡོད་པ་རེད། ཡང་རྒྱ་ནག་གི་སྲིད་བློན་གཞོན་པ་གྱིས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་འབྲེལ་ལམ་དེ་སྲ་བརྟན་དང་ཡར་རྒྱས་གོང་འཕེལ་ཡོང་བའི་གི་ཆེད་དུ་ཡུལ་གྲུ་གཉིས་བར་བསམ་ཚུལ་བརྗེ་ལེན་དང་ཕན་ཚུན་མཉམ་ལས་མུ་མཐུད་ནས་བྱེད་དགོས་པའི་གི་འབོད་སྐུལ་ནན་པོ་བགྱིས་ཡོད་པ་རེད་འདུག།

ད་ཉི་མ་ལྟ་ལོ་ནས་བཟུང་ནས་གི་ཆི་གི་ཆིག་ལོ་གསར་རེད་ད་ནི་ཏི་གི་དེ་སྟོན་མོ་རེད་ཁང་སྟོན་རེད་ད་ནི་ཏི་གི་རིན་ཆོག་རེད་ད་ནི་མི་གང་དང་གང་ཡིན་གྱི་ཆ་འཛིན་ན་འདི་ཚོའི་དྲང་བདེན་ཏི་གི་ད་ད་ཆུ་གི་ཆི་གི་ཆིག་གད་སྙིགས་གི་ཟ་མ་འདི་ཚོ་དམག་སྒྲུབ་ཀྱི་ཟིག་པ་ཡོང་གི་ཟིག་དེ་རིང་པོ་དེ་གི་ཡོད། ཡང་དཀར་མཛེས་ཁུལ་མི་དམངས་སྨན་ཁང་གི་སྨན་པ་ཞིག་གིས་ཆུང་ངུ་ཕོ་མོ་ཚོས་ལོ་གསར་གྱི་སྐབས་སུ་བདེ་ཐང་ལ་གནོད་པའི་གད་སྙིགས་གི་ཟ་མ་མང་པོ་བཟས་པའི་རྐྱེན་གྱིས།

དེང་གི་ཁྲོམ་རའི་ཐོག་བཙོང་གི་ཡོད་པའི་བཏུང་བ་རིགས་འདྲ་མིན་ཡོད་པ་འདི་དག་གིས་བྱིས་པའི་བདེ་ཐང་ལ་གནོད་པ་ཆེན་པོ་ཡོད་པར་འཚོ་བཅུད་རིག་པའི་མཁས་པས་གསུངས་ཡོད་པ་ར་སྤྲོད་དང་འབྲེལ། ལོ་སར་གྱི་སྐབས་སུ་བཏུང་བ་རིགས་འདྲ་མིན་མི་ཉོ་བར་བོད་རང་གི་འཚོ་བཅུད་ལྡན་པའི་ཞོ་དང་འོ་མ་སོགས་འཐུང་བྱས་ན། བྱིས་པའི་འཚར་ལོངས་ལ་ཕན་ཐོགས་ཡོད་པ་སོགས་ཀྱི་དྲན་སྐུལ་གནང་ཡོད།

ཅིག་ཟ་མ་ཟི་སྒོ་ང་དག་སྟེ་ཐུད་དཀར་ནག་ཞུན་དཀར་ནག། ཨོ་དེ་མ་ཡིན་པའི་དཔེར་ན་དེ་ལ་དམ་སྦྲང་རྒྱའི་སྐོར་ར་ཨོ་ད་ཞོ་འོ་མ་མར་ཕྱུར་ར་དེ་དེ་ནས་དེ་གི་འོག་གི་ཟ་མ་འདྲ་མི་འདྲ་དེ་རང་ཁ་སང་ཅིག་ཟས་སྣ་དྲུག་བརྒྱ་ལྷག་ཟིག་འོ་ད་ཡོད་དེ་ཟའི་འོ་དྲི་དེ་དེ་མིན་ཕྱེད་ཀ་སོགས་ཅང་ཟིག་མ་ཤེས་ན་ད་སྔར་ཅིག་ཡོངས་གྲགས་ཀྱི་ལུས་ཤེས་ཀྱི་ཟ་མ་ཕྱི་ཆིན་ཟ་མ་སྣལ་མིད་ཟ་མ་གཙང་མ་དེ་དེ་མིན་བཟོས།

དེ་ཉོ་ཆ་རྒྱག་དུས་ཁ་ནས་གཟབ་གཟབ་བཟོ་དགོས་ས་རེད། དེ་ན་ཆུ་མངར་མོའི་རིགས་མང་པོ་དེ་ཚོ་དང་པོ་ནས་མ་ཉོ་བ་བྱས། ཉོ་ཚར་ན་ད་ནི་འཐུང་རྒྱུ་ཡོད་མ་རོ། ད་དེ་མར་གཡུག་ཐུབ་མ་རོ། མ་ཉོ་བ་བྱས། དེ་གི་ཚབ་ལ་ད་ཆུ་མངར་མོ་ཟེར་ན་ཤིང་ཏོག་གི་རིགས་དེ་ཚོ་ཉོ་བྱས་ན་མངར་མོ་རེད་དེ། ཤིང་ཏོག་གི་རིགས་དེ་ཚོ་འདྲ་མི་འདྲ་ཉོ་ནས་ནང་ལ་བཙོས་ལས་ཟེར་ན་དེ་མ་འཐག་པ་ནས་དེ་ས་དེའི་གློག་གི་འཕྲུལ་ཆས་དེ་འདྲའི་འཐག་ཡས་དེ་བཙོང་ཡ་འདུག་ག་དེ་ཕོན་ཆེན་པོ་རེད་འདུག་བོད་ལ།